ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཞུ་ཡག་གི Podcast བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། གཟའ་འཁོར་སྔོན་མ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་བར་ལ་ཡང་པེ་ཅིན་དུ་ཐུག་འཕྲད་བྱས་པའི་རྗེས། རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་ཡར་རྒྱས་གཏོང་རྒྱུའི་མཉམ་འབྲེལ་གྱི་བསྒྲགས་གཏམ་ཞིག་སྤེལ་ཡོད་པ་རེད། དེ་རིང་ང་ཚོའི Podcast བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་རྒྱ་ནག་དང་ཨུ་རུ་སུའི་བར་ལ་ཡང་དམག་དོན་གྱི་མཐུན་གྲོགས་རྒྱལ་ཁབ་ཅིག་འཛུགས་ཡག་གི་ཆ་རྐྱེན་དེ་ཡོད་མེད་སྐོར་ལ་ཡང་ཡིན་ན་བགྲོ་གླེང་ཞུ་གི་ཡིན། ད་གཟའ་འཁོར་སྔོན་མ་སྲིད་འཛིན་ཕུ་ཏིན་དང་ཞི་ཅིན་ཕིང་བར་ད་ལ་ལ་ཡང་ཐུག་འཕྲད་བྱས་པའི་རྗེས་ལ་ཡང་བསྒྲགས་གཏམ་སྤེལ་བྱས་ཡིན་ན་རྒྱལ་ཁབ་དེ་གཉིས་བར་ད་ལ་ལ་འབྲེལ་བ་ཡར་རྒྱས་འགྲོ་ཡག་གི་ཚིག་དེ་ཚོ་གང་ག་འཇུག་གོ་ཞེ་དྲག་ཡོན་མགྱོགས་ཀྱིས་ཡིན་ན་བསྒྲགས་གཏམ་ཅིག་སྤེལ་བཞག་ད་དེ་སྤེལ་བའི་རྗེས་ལ་རྒྱལ་སྤྱིའི་ཐོག་གི་ཉམས་ཞིབ་བྱེད་མཁན་ད་ཚང་མ་ལོགས་ཀྱིས་གནད་དོན་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་བརྩིས་བྱས་ཁ་ཤས་ཟེར་ཡག་བྱས་པ་ན་གྲང་དམག་འཁོན་འཛིན་གྱི་ལེའུ་གཉིས་པ་དེ་འགོ་བཙུགས་པའི་ཨ་ནི་མཚོན་རྟགས་ལྟ་བུ་ཅིག་རེད་ཟེར་ཡག་དང་ཡང་ཁ་ཤས་ཟེར་ཡག་བྱས་པ་ན་ད་ད་ནས་བཟུང་བྱས་རྒྱ་ནག་དང་ཨུ་རུ་སུའི་བར་ད་ལ་ལ་ཡང་ད་དམག་དོན་གྱི་མཐུན་གྲོགས་ཤིག་བྱས་བྱས་ནུབ་ཕྱོགས་རྒྱལ་ཁབ་ཀྱི་རྒྱལ་ཁབ་ཁག་ལ་ཡང་ཁ་གཏད་བཅག་ཡག་གི་ད་འཛམ་བུ་གླིང་ཁོ་རའི་ཁྱོན་ཡོངས་ཀྱི་སྒྲིག་གཞི་དང་གནས་སྟངས་འགྱུར་བ་འདི་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་འགྲོ་ཡག་དེ་འགོ་བཙུགས་པའི་མཚོན་རྟགས་ལྟ་བུ་རེད་ཅེས་བྱས་གདེང་འཇོག་བྱས་ཤག། ད་བྱས་ཙང་གདེང་འཇོག་དེ་ཚོ་བྱེད་ཡག་གི་དངོས་གནས་རྒྱུ་མཚན་མེད་པ་ཅིག་རེད་མི་འདུག་བསམ་པ་འདུག་ད་རིང་གི་ད་ཐུག་འཕྲད་དེ་ཡིན་ན་ཞེ་དྲག་གི་དམིགས་བསལ་ཆགས་ཀྱི་འདུག་ག་རེ་ཡིན་ཟེར་ན་ཞི་ཅིན་ཕིང་དང་ཕུ་ཏིན་ཁོ་གཉིས་བར་ད་ལ་ལ་ཡང་ད་འདས་པའི་ལོ་ག་ཚོད་ཅིག་ནང་ལ་ཡང་ཕན་ཚུན་ཐུག་འཕྲད་བྱས་ཡག་དེ་ཐེངས་མ་སུམ་ཅུ་སོ་གྲངས་བྱས་ཚར་ཤག་ད་ཡིན་ན་ད་རིང་དེ་དམིགས་བསལ་ཆགས་དགོས་ཡག་དེ་ཨ་ལེ་དང་པོ་དེ་ད་མངོན་གསལ་དོད་ཤོས་དེ་ཡིན་ན་ད་རིང་ཁ་སང་ཨུ་རུ་སུ་ཡུཀ་རེན་ལ་ཡང་བཙན་འཛུལ་བྱེད་འགྲོ་བྱས་བྱས་དམག་དཔུང་ཡིན་ན་འབུམ་གཅིག་ལྷག་ཙམ་སྒྲིག་བྱས་ཤག་བྱས་ཡིན་ན་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཚང་མ་ལོགས་ཀྱིས་ཨུ་རུ་སུ་གལ་སྲིད་ཡུཀ་རེན་ལ་ཡང་བཙན་འཛུལ་བྱས་པ་ཡིན་ན་ད་དེ་ལ་ཡང་དཔལ་འབྱོར་ཉེས་ཆད་སྤྲད་ཡག་དང་དེ་འདྲ་ཡིན་ཞེས་ད་གང་ལྟར་བི་གས་ཡུ་རོབ་ནང་ལོགས་ལ་དམག་ཆེན་གཉིས་པའི་རྗེས་ཀྱི་ཡིན་ན་དམག་འཁྲུག་ཆེ་ཤོས་ཤིག་ཡོང་ཡག་གི་ཉེན་ཁ་བྱས་བྱས་ཡིན་ན་ད་རིང་ཁ་སང་ཨུ་རུ་སུ་ལ་ཡང་ཞེ་དྲག་གི་གནོན་ཤུགས་དང་འདི་སྤྲད་པའི་དུས་ཚོད་དེའི་སྐབས་ལ་ཡང་ཡིན་ན་ཕུ་ཏིན་པེ་ཅིན་ཕྱིན་པ་དེ་ཁོ་རང་ཞེ་པོ་ཅིག་གི་གནས་ཚུལ་གལ་ཆེན་པོ་ཆགས་བསྡད་པ་རེད། ད་རྒྱ་ནག་ངོས་ནས་ཆ་བཞག་པ་ཡིན་ན་ལས་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་སྡུག་རུ་ཞེ་པོ་ཕྱིན། འདི་དང་དུས་མཚུངས་བྱས་ཡིན་ན། རྒྱ་ནག་ནང་གི་ད་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་དེ་ཚོ་ལ་ཡིན་ན་སྐྱོན་བརྗོད་བྱེད་མཁན་དེ་ཤུགས་ཆེ་རུ་དང། འདི་མངོན་གསལ་དོད་དུ་ཕྱིན་བྱས་ནུབ་ཕྱོགས་རྒྱལ་ཁབ་མང་པོས་བྱས་མ་ཟད་དམིགས་བསལ་ཡིན་ན་ད་རིང་འདི་ཨོ་ལིམ་པིག་གི་རྩེད་འགྲན་གྱི་མཛད་སྒོའི་ཐོག་ལ་ཡ་ད་ཨ་མི་རི་ཀ་སོགས་པའི་ནུབ་ཕྱོགས་རྒྱལ་ཁབ་ཧ་ལམ་ཚང་མ་ལོགས་ཀྱིས་ག་ད་དབུ་ཁྲིད་ཅིག་མ་ཕེབས་པ་བྱས་འདི་ལ་ཡ་རྒྱ་ནག་གྲོགས་མེད་ཁེར་རྐྱང་ཟུར་འཐེན་དང་ཁ་རྐྱང་པོ་བྱས་བྱས་བཞག་པའི་སྐབས་དེ་ཡིན་ན། ད་སྲིད་འཛིན་ཕུ་ཏིན་གྱིས་རྒྱ་ནག་ནང་ལོགས་ལ་ཡོང་བྱས་དེ་གའི་མཛད་སྒོ་ལ་ཡོང་ཨ་ནི་ཞི་ཅིན་ཕིང་དང་ཐུག་འཕྲད་བྱས་འདི་ཚོ་བྱེད་དུས་ད་རྒྱ་ནག་ངོས་ནས་བཤད་པ་ཡིན་ན་ལས་ག་ཚོད་ར་ཁོ་རང་གྲོགས་མེད་ཁེར་རྐྱང་ལས་པའི་སྐབས་དེ་ད་རྒྱལ་ཁབ་ཆེན་པོ་ཅིག་གི་འགོ་ཁྲིད་ཡོང་པ་དེ་ཞེ་པོ་ཅིག་རྩ་ཆེན་པོ་ཆགས། ཕུ་ཏིང་ངོས་ནས་བཤད་པ་ཡིན་ན་ལེ་ནུབ་ཕྱོགས་རྒྱལ་ཁབ་དག་གིས་འདི་དམག་གི་འཇིགས་སྐུལ་ཞེ་པོ་བྱས་པའི་སྐབས་དེ་ཡིན་ན་རྒྱ་ནག་དང་གྲོགས་པོའི་བཟོ་ལྟ་ཅིག་བྱས་བྱས་རྒྱལ་ཁབ་ཆེན་པོ་གཅིག་གིས་ཡིན་ན་འདི་ལ་ཡང་དཔལ་འབྱོར་དང་གང་ཅིའི་ཐད་ནས་ཡིན་ན་རོགས་རམ་བྱེད་ཀྱི་ཡིན་ཞེས་བཤད་དུས་འདི་ཡིན་ན་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་ཁོས་དུས་ཚོད་འདི། གཅིག་དུས་ཚོད་མི་ཚང་མ་ལོག་དོ་སྣང་བྱ་ས་དང་ཛ་དྲག་དང་གལ་ཆེན་པོ་ཆགས་འདུག་ཨ་འདི་གང་དེ་ཡིན་ད་རྒྱ་ནག་དང་ཨུ་རུ་སུའི་བར་དོ་ལ་འདི་སྔོན་ནས་མཉམ་རུབ་ཀྱི་འདི་བསྒྲགས་གཏམ་དེ་འདྲ་ཐེངས་མང་པོ་སྤེལ་ཚར་ཡོད་རེད། འདི་སྔོན་ལ་སྤེལ་བའི་སྐབས་ལ་ཡིན་ན་མང་ཆེ་ནང་དོན་དེ་ཚོ་གཅིག་གི་ཚིག་སྟོང་པ་འདི་ཚིག་ཧོབ་ཏེ་ཉན་ན་མཛེས་པོ་དང་གཅིག་གི་ཕན་ཚུན་མཐུན་སྒྲིལ་བྱེད་ཀྱི་ཡིན་ཟེར་ནི་དེ་གཅིག་སྐད་འབོད་བྱས་མི་ཤེས་དོན་དངོས་ཐོག་ལ་ཡང་ཁོ་ཕ་གིའི་ལག་པ་ཟིམ་ས་ཞིག་མེད་པ། དངོས་སུ་ཕ་གིའི་ལག་ལེན་ཐོག་ལ་ཡང་སྐྱེལ་ཡག་གི་ནང་དོན་ཞིག་ཁྱོན་མེད་པས་ཡིན་ན། བསྒྲགས་གཏམ་འདི་འདྲ་རེད་བཞག། དེ་ཚོ་དང་བསྡུར་བ་ཡིན་ན་ཨ་ནི་རྡོ་བ་ལས་ལྷག་པར་དུ་ད་ཨུ་རུ་སུ་དང་རྒྱ་ནག་བར་དོ་ལ་ལ་ཡ་འབྲེལ་བའི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་དེ་ཚོ་མང་པོ་ཅིག་གིས་གསུང་ཡ་བྱས་པ་ཡིན་ན་ད་རིང་གི་བསྒྲགས་གཏམ་འདིའི་ནང་ལོགས་ལ་ཡ་ནང་དོན་དེ་དངོས་གནས་རང་ཕ་གི་ཡ་ལག་པ་འཇུ་ས་ཡོད་པ་དང་དངོས་སུ་ལག་ལེན་ཐོག་ལ་སྐྱེལ་ཡ་ཡོད་པ་དང་དེ་འདྲས་ཀྱི་ཡིན་ན་ནང་དོན་ཡིན་ན་མང་པོ་བྱས་བྱས་ཁོའི་བསྒྲགས་གཏམ་འདི་སྔོན་དང་བསྡུར་བ་ཡིན་ན་དགའ་ཆེན་ཁྱད་པར་འདུག་བྱས་བྱས། གསུང་མཁན་མང་པོ་འདུག། འདི་འདྲ་སོང་ཙང་ད་ཁོ་གཉིས་བར་དོ་ལ་ལ་དངོས་གནས་ད་ལྟའི་དུས་ཚོད་འདི་ལ་ཡ། ཨ་མི་རི་ཀའི་གནོན་ཤུགས། གཞོགས་གཅིག་ནས་རྒྱ་ནག་ལ་སྤྲད་གཞོགས་གཅིག་ནས་ཡིན་ན་ཨུ་རུ་སུ་ལ་སྤྲད་བྱེད་དུས་ཐ་མ་ཐ་མ་དེ་རྒྱལ་ཁབ་དེ་གཉིས་གཉིས་ལ་དགའ་གཅིག་གམ་ཕྱིན་བྱས་ཁོ་ཚོ་ཕན་ཚུན་མཐུན་གྲོགས་བྱ་ཡག་གི་གོ་སྐབས་དེ་ད་དངོས་གནས་ཐ་མ་དེ་སྨིན་པའི་བཟོ་ལྟ་བྱས་བྱས་འདི་འདྲའི་ཅིག་དུས་ཚོད་སླེབས་མེད་འགྲོ་ཟེར་མཁན་མང་པོ་འདུག་ད་ཡིན་ན་ལེ་དེ་དང་དུས་མཚུངས་བྱས་ད་དངོས་གནས་རྒྱ་ནག་དང། ཕ་གིའི་ཨུ་རུ་སུའི་བར་དོ་ལ་ལ་ཡ། འབྲེལ་བ་ཉེ་པོ་ཞེ་པོ་བྱས་བྱས་མཐུན་གྲོགས་རྒྱལ་ཁབ་ཅེས་ཨ་མི་རི་ཀ་དང་དབྱིན་ཇིའི་རྒྱལ་ཁབ་དང་ཨ་མི་རི་ཀ་དང་ཨོས་ཏྲེ་ལི་ཡ་ཨ་མི་རི་ཀ་དང་ཉི་ཧོང་སོགས་འདི་འདྲ་མཐུན་གྲོགས་རྒྱལ་ཁབ་འདི་ཆེ་ཆགས་དོགས་རེད་མ་རེད་ཟེར་ནི་ད་ཡང་དེ་ལ་དོགས་པ་བྱེད་མཁན་མང་པོ་ཞིག་རང་འདུག་ད་འགོ་དེ་ཨ་ལེ་ལོ་རྒྱུས་ཐོག་ལ་ཡ་གཅིག་རྒྱ་ནག་དང་ཨུ་རུ་སུའི་བར་དོ་ལ་ལ་ཡ་འབྲེལ་བ་དེ་རྒྱལ་ཁབ་དེ་གཉིས་ཁྱིམ་མཚེས་རྒྱལ་ཁབ་བྱས་བྱས་ཡིན་ན་ཡིན་ཀྱང་ད་ཕན་ཚུན་གྱི་རིག་གཞུང་གི་ཐོག་ནས་ཕན་ཚུན་མཐོང་ཆུང་དང་ལྟ་ཚུལ་སྡུག་པོ་ཡོད་ཡ་དེ་ཡིན་ན་ཞེ་དྲག་གིས་གང་ལྟར་ལོ་རྒྱུས་དེ་ཚོ་རིང་པོ་རེད། ང་འདི་ག་འདི་ད་རིང་ཁ་སང་ཡིན་ན། རྒྱ་ནག་གི་མི་རིགས་རིང་ལུགས་བསམ་བློ་འདི་ཚོའི་ནང་ལོགས་ལ་ཡང་ད་ལྟ་གཞུང་གིས་མར་གླེམ་བྱས་བཞག་མ་གཏོགས་ཕྲན་བུ་ཅིག་གུ་ཡངས་རུ་བཏང་ན་ལམ་སང་ད་སྐད་ཆ་ག་རེ་ཡོང་གི་རེད་ཟེར་ན། ད་ལྟའི་རྒྱ་ནག་བྱང་ཤར་གྱི་ས་ཁུལ་གྱི་ས་རྒྱ་ཆེན་པོ་ཞེ་པོ་ཅིག་ཡིན་ན། རྒྱ་ནག་གི་མངའ་ཁོངས་རེད་དེ་ཚོ་སྒང་ག་ལོག་ཡིན་ན་ཨུ་རུ་སུས་ཟིམ་བྱས་བསྡད་ཡོད་ཟེར་དེ་ག་ད་རྒྱ་ནག་ནང་ལོགས་ངར་རྒྱལ་སོགས་རེད། འདིའི་མི་རིགས་རིང་ལུགས་བསམ་བློ་དེ་ཞེ་དྲག་ཤུགས་ཆེན་པོ་ཡོད་རེད་ད་དངོས་གནས་དོན་དངོས་ཐོག་བྱས་པ་ཡིན་ན་སྔ་མོ་མན་ཇུ་ཡིན་པའི་སྐབས་ལ་ཡང་ས་རྒྱ་ཆེན་པོ་ཞེ་པོ་ཅིག་ད་འདིའི་སྔོན་ལའང་མན་ཇུའི་དབང་འོག་ཏུ་ཡོད་པ་དེ་ཚོ་ཡིན་ན་ད་རིང་ཁ་སང་ཡིན་ན་ཨུ་རུ་སུས་ཟིམ་བྱས་བསྡད་ཡོད་ད་འདིའི་ཁོའི་ན་ཚ་ཡལ་ཁྱོན་ཡོད་མ་རེད་འདི་མུ་མཐུད་བྱས་བསྡད་ཀྱི་རེད་བསམ་གྱི་འདུག་ཨ་འདི་མ་ཟད་ཡིན་ན་རྒྱ་མིའི་སྤྱི་བཏང་བསམ་སྟངས་ནང་དེ་ཆ་བཞག་པ་ཡིན་ན་ལེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་དེ་ཚོ་ད་ཕལ་ཆེར་འདིའི་སྐབས་ཀྱི་དམར་ཤོག་གི་ཨུ་རུ་སུ་དང་རྒྱ་ནག་དམར་ཤོག་ལངས་ཚར་གསར་པ་ད་དངོས་གནས་ཞེ་པོ་ཅིག་གི་ཨེ་ནི་རྒྱལ་ཁབ་འདི་གཉིས་གཉིས་དཔེ་བུ་སྤུན་ཡིན་ཞེས་བྱས་ཞེ་པོ་ཅིག་ལག་པོ་ཡོད་པ་འདི་ལག་པོ་ཡོད་ཡིན་ན་ལེ་དེའི་སྐབས་དེར་མའོ་ཙེ་ཏུང་གི་སྨན་པ་བྱེད་རྒྱུ་ནི་ལི་ཙི་ཧྲི་དང་ཁོ་ཚོས་ཡིན་ན། བྲིས་པའི་དེབ་དེ་ཚོ་བལྟས་པ་ཡིན། རྒྱལ་ཁབ་དེ་གཉིས་ནི་ཞེ་པོ་ཅིག་ཉེ་བོ་ཡོད་ཟེར་བའི་སྐབས་དེར་ཡིན་ནའི། ད་མའོ་ཙེ་ཏུང་དང་དེ་ཚོ་ཡིན། ཨུ་རུ་སུ་ལ་ཡང་ཡིན། ཁྱོན་ནས་ཁོ་རང་ཡིད་ཆེས་རྩ་བ་ཉིད་ནས་ཡོད་མ་རེད། དེ་ལས་དེའི་སྐབས་དེ་ཡིན་ན་དངོས་གནས་དམག་འཁྲུག་གི་དགྲ་བོ་ཡིན་ཟེར་ཡག་གི་ཨ་མི་རི་ཀ་དེ་ལ་ཡང་ཡིད་ཆེས་ཆེ་བ་ཡོད་རེད་ཅེས་བྲིས་འདུག་ཨང། ད་དེ་ཡིན་ན་ངས་བྱས་ན་ལྔ་བཅུ་ང་གྲངས་ལ་ཡང་དེ་འདྲ་ཡིན་པ་མ་ཟད་ཕལ་ཆེར་དེ་རིང་ཁ་སང་ཡིན་ན་རྒྱ་ནག་གི་ནང་ལོགས་དཔོན་རིགས་དང་ད་དེ་ཚོའི་གྲས་དེ་ཡིན་དེང་གི་ཡིན་ན་ཨུ་རུ་སུ་ལ་ཡ་ཕལ་ཆེར་ཡིད་ཆེས་ཅིག་ཡོད་པ་ཡིན་ན་ཞེ་དྲག་ཁག་པོ་རེད་བསམ་གི་འདུག་ཨ་ནི་དེ་ག་འདྲས་ཡིན་ན་ད་ལོ་རྒྱུས་གཅིག་པོ་མ་ཡིན་པའི་ད་ལྟའི་གནས་སྟངས་ལ་ཆ་བཞག་པ་ཡིན་ན་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ས་མཚམས་ཀྱི་དཀའ་ངལ་ཡོད་པ་གཅིག་པོ་མ་རེད་ད་ཨུ་རུ་སུ་ཡིན་ན་ས་ཆ་ཆེན་པོ་ཞེ་པོ་ཅིག་ཡིན་ན་མི་འབོར་ཞེ་པོ་ཅིག་ཆུང་ཆུང་རེད་ལྷག་པར་དུ་ཡིན་ན་ཨུ་རུ་སུའི་ཤར་ཕྱོགས་དེ་ག་དེ་ད་རྒྱ་ནག་དང་ས་འབྲེལ་ཡིན་པའི་ས་ཁུལ་དེ་ཚོ་ཡིན་ན་མང་ཆེ་ཡིན་ན་ས་སྟོང་བཟོ་བཟོ་ཆགས་བྱས་གྲོང་ཁྱེར་དང་དེ་ཡོད་པ་དེ་ཚོའི་གང་ལྟར་ལོ་ལྟར་གྱི་མི་འབོར་ཆུང་ཆུང་ཆུང་ཆུང་ཆུང་འགྲོ་གི་ཡོད་ས་རེད། ད་ཡིན་ན་ལས་གཅིག་རྒྱ་ནག་ངོས་ཕྱོགས་ཀྱི་ས་ངོས་ཕྱོགས་དེ་ལ་ཡང་རྒྱ་ནག་མི་འབོར་ཆེན་པོ་རེད་བ་དེ་འདྲས་སོང་ཙང་རྒྱ་མི་དེ་འདྲས་ཕ་གིར་ཕྱིན་བྱས་དང་ད་ལྟ་བའི་ཁྲིམས་མཐུན་རང་བྱས་དེ་འགྲོ་མཁན་མར་མང་བཅས་ལས་ཀ་བྱེད་གར་དང་ཚོང་རྒྱག་གར་དང་དེ་འགྲོ་དགོས་བྱས་བྱས་ག་ད་ཨུ་རུ་སུའི་ས་མཚམས་ཀྱི་གྲོང་ཁྱེར་དང་ས་ཆ་དེ་ཚོ་ག་ལེར་ག་ལེར་བྱས་བྱས་ཡིན་ན་གང་ག་ལོ་རྒྱ་མིས་ཟིན་འགྲོ་གི་ཡོད་ས་རེད།

གྲོང་ཁྱེར་མང་པོ་ཅིག་ནང་ལོགས་ལ་ཡང། རྒྱ་ནག་ལ་ཡང་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་དང་དེ་འདྲས་བྱུང་བ་རེད། ད་ག་ནང་བཞིན་ཁ་སེང་ད་བར་ལམ་ཡིན་ན་ནད་ཡམས་འགོ་བཙུགས་པའི་སྐབས་ལ་ཡིན་ན། གཅིག་རྒྱལ་ཁབ་དང། རྒྱ་ནག་དོ་བ་ལ་ཁ་ཤས་དང་བསྟུན་པའི་ནུབ་ཕྱོགས་རྒྱལ་ཁབ་ཚོར་སྐྱོན་བརྗོད་ཞེ་པོ་ཅིག་བྱེད་ཀྱི་ལས་ཡིན་ནའི་དངོས་གནས་བྱས་པ་ཡིན་ན་རྒྱ་མི་ལ་ཡང་མཐོང་ཆུང་བྱས་རྒྱ་མི་ག་འདྲ་དེ་ནས་ཕ་གིར་ཡོང་བྱེད་མཁན་དངོས་གནས་རྒྱལ་ཁབ་དེ་ཡིན་ན་ཨུ་རུ་སུ་རེད་ཤག་བྱས་ཟེར་གྱི་འདུག་ག། དེ་འདྲས་སོང་ཙང་ཁོ་གཉིས་རྒྱལ་ཁབ་དེ་གཉིས། རྩ་བའི་ཐོག་ལ་ཡ་ག་འདྲ་འཆམ་པོ་དེ་འདྲ་ཅིག་ཡོད་མ་རེད། འདི་འདྲའི་སོང་ཙང་མཐུན་གྲོགས་རྒྱལ་ཁབ་ཅིག་དངོས་གནས་བྱེད་ཡག་གི་ལོ་རྒྱུས་དང། རིག་གཞུང་དང་འདི་འདྲས་ཀྱི་རྨང་གཞི་དེ་ནི་ཁྱོན་ཡོད་མ་རེད། དེ་ག་དེ་ཡིན་ན། གནད་དོན་གལ་ཆེན་པོ་གཅིག་ད་ལྟའི་རྒྱལ་ཁབ་དེ་གཉིས་ཀྱི་དཔལ་འབྱོར་གྱི་གནས་སྟངས་དེ་མ་འདྲ་ཞེ་པོ་ཅིག་རེད། ད་ཨུ་རུ་སུ་སྔ་མ་དམར་ཤོག་ཨུ་རུ་སུ་ཡིན་ན་ཞེ་དྲག་གི་སྟོབས་ཆེན་རྒྱལ་ཁབ་ཅིག་དེ་འདྲས་ཡོད་རེད་དེ་ལས་ད་དེ་རིང་ཁ་སང་མ་ཚང་ཅིག་ཕུ་ཏིན་གྱིས་རྒྱལ་སྤྱིའི་སྡིངས་ཆའི་སྒང་ཕྱིན་བྱས་ཅིག་ཞེ་པོ་ཕྲག་པ་བྱས་མ་གཞི། ཨུ་རུ་སུའི་དཔལ་འབྱོར་གྱི་གནས་སྟངས་དེ་ནི་ཞེ་དྲག་སྐྱོ་པོ་རེད། སྐྱོ་པོ་ཡིན་མ་ཟད་ཁོའི་དཔལ་འབྱོར་གྱི་བསྡོམས་འབོར་དེ། ཕལ་ཆེར་ཨི་ཊ་ལི་ནང་བཞིན་ཆེ་ཆུང་དེ་ཡོད་ས་མ་རེད། ད་དེ་ཚོ་དང་བསྡུར་བ་ཡིན་ན་དངོས་གནས་དེ་རིང་ཁ་སང་ནི་རྒྱ་ནག་ཞེ་པོ་ཅིག་དཔལ་འབྱོར་ད་འཛམ་བུ་གླིང་ནང་ལོགས་ལ་ཡ་ཆེ་ཤོས་གཉིས་པ་ཆགས་བསྡད་ཡོད་མ་ཟད་ཡིན་ན་ཅིག་རིམ་པས་ནི་ཡར་ད་དུང་རྒྱ་ཆེར་ཡར་རྒྱས་པའི་ག་འདྲས་རེད་བ། ད་ཨུ་རུ་སུ་དེ་མར་ཉམས་ཉེས་ཕྱིན་པའི་དུས་ཚོད་ཅིག་རེད་དེ་ཁོ་གཉིས་ཀྱི་གནས་སྟངས་དེ་མ་འདྲ་བྱས། དེ་ག་ནི་ཁོའི་དཔལ་འབྱོར་གྱི་ཁོའི་བའི་སྒྲིག་གཞིར་གྱུར་པ། ཁོའི་ངོ་བོ་དེ་དེ་ལས་ཀྱང་མ་འདྲ་ཞེ་པོ་ཅིག་ཨུ་རུ་སུར་ཆ་བཞག་པ་ཡིན་ན་ཁོ་ཚོ་རྡོ་སྣུམ་དང་སོལ་རླངས་དང་དེ་འདྲས། ཕྱི་ལ་བཙོངས་བྱས་དཔལ་འབྱོར་ད་ཁོའི་རྙེད་ས་ཁོ་དེ་ཆགས་བསྡད་ཡོད་རེད། ད་རྒྱ་ནག་དེ་ཡིན་ན་ཁོ་དཔལ་འབྱོར་དེ་རྒྱ་ཆེན་པོ་ཞེ་པོ་ཅིག་བཟོ་གྲྭ་སྣ་མིན་སྣ་ཚོགས་ཚན་རིག་ལག་རྩལ་དང། ཁྲོམ་ར་ཆེན་པོ་ཞེ་པོ་ཅིག་དགོས་ཀྱི་ཡོད་རེད། ད་རྒྱ་ནག་གི་དཔལ་འབྱོར་འདི་ཡར་རྒྱས་མུ་མཐུད་ཀྱིས་འགྲོ་དགོས་ཀྱི་ནི་ཡིན་ཅིན་མིན་ཅིས་ནུབ་ཕྱོགས་རྒྱལ་ཁབ་ལྷག་པར་དུ་ཨ་མི་རི་ཀ་ལྟ་བུ་ཡིན་ན་ཁྲོམ་ར་ཆེན་པོ་ཚན་རིག་ལག་རྩལ་དེ་ཚོ་ཡར་ཐོན་ཅན་དང་མ་རྩ་འབེལ་པོ་དང་འདི་འདྲས་ཀྱི་རྒྱལ་ཁབ་དེ་ཚོ་ལ་ཡང་མ་སྙེས་ན་ཡོང་གི་མ་རེད་འདི་འདྲས་སོང་ཙང་རྒྱ་ནག་གིས་ཨུ་རུ་སུས་ཡུག་རེན་ལ་ཡང་དམག་འཁྲུག་རྒྱག་དགོས་བསམ་པའི་ཧམ་སེམས་དང་ད་ཕུ་ཏིན་གྱི་གར་ཁོ་རང་སྒེར་གྱི་གར་ར་བྱོས་ནས་མེད་ནས། འདི་འདྲས་ཅིག་གི་ཆེད་དུ་ཡིན་ན་རྒྱ་ནག་གིས་བྷི་ཁེ་ཨུ་རུ་སུ་དང་གནད་དོན་འདིའི་སྒང་ལ་རྦད་དེ་ལག་འབྲེལ་བཏང་བྱས་ཡིན་ན་ནུབ་ཕྱོགས་རྒྱལ་ཁབ་དང་རྒྱབ་བསྐྱུར་བྱས་བྱས་ཁོ་ཚོའི་དཔལ་འབྱོར་གྱི་ཁེ་ཕན་དེ་གང་ག་བློས་ཟ་སྟེ་བཏང་ཡག་ཟེར་དེ་ནི་ཞེ་དྲག་ཁག་པོ་རེད་བསམ་གྱི་འདུག་བྱས་ཙང་ཉེ་དུས་རང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེས་གསུང་ཡག་བྱས་པ་ཡིན་ན། གལ་སྲིད་ཨུ་རུ་སུས་ཡུག་རེན་ལ་ཡ་ཅིག་བཙན་འཛུལ་བྱས་ཨ་མི་རི་ཀས་ཨུ་རུ་སུ་ལ་ཡང་དཔལ་འབྱོར་ཉེས་ཆད་སྤྲད་བྱས་ཉེས་ཆད་སྤྲད་པའི་སྐབས་དེ་ནི་རྒྱ་ནག་གིས་ཨུ་རུ་སུ་ལ་ཡང་དཔལ་འབྱོར་རོགས་པ་བྱས་པ་ཡིན་ན་རྒྱ་ནག་གི་བཟོ་ཚོང་ལས་ཁང་འབྲེལ་བ་ཡོད་མཁན་དེ་ག་ཚང་མ་ལོག་ལ་ཉེས་ཆད་སྤྲད་ཀྱི་ཡིན་ཟེར་བྱས་ཤུགས་ཆེན་པོ་གསུངས་སོང་བྱས་ཙང་རྒྱ་ནག་ངོས་ནས་ཁོ་རང་ཚོའི་དཔལ་འབྱོར་ཁེ་ཕན་དེ་ནི་ད་དུང་ངས་བྱས་གལ་ཆེ་ཤོས་བརྩི་གི་རེད་བསམ། དཔལ་འབྱོར་གྱི་ཁེ་ཕན་དེ་ག་བློས་བྱས་ཡིན་ན་ཨུ་རུ་སུ་དང་ལག་འབྲེལ་བྱེད་ཡག་ཟེར་དེ་ཞེ་དྲག་གི་ཁག་པོ་རེད་བསམ་གྱི་འདུག་ད་ཡིན་ནའི་ཁོ་གཉིས་བར་དེ་ལ་ཡང་ཆབ་སྲིད་ཐོག་ལ་ཡང་མཉམ་དུ་རུག་རུག་བྱེད་ཡག་གི་ད་དགོས་མཁོ་དེ་ཡིན་ན་ཞེ་པོ་ཤུགས་ཆེན་པོ་འདུག། དེ་མ་ཚད་འདི་གཉིས་གཉིས་བར་དེ་ལ་རྒྱལ་ཁབ་དེ་གཉིས་ཆ་ལོག་གཅིག་ཆབ་སྲིད་ལམ་ལུགས་གཅིག་པ་གཅིག་རྐྱང་འདི་མ་རེད་ལས་གཉིས་ཆར་ཡིན་ན་ཁོ་གཉིས་གཉིས་ཆར་ལོག་ཞེད་ས་ག་རེ་རེད་ཟེར་ན་ནུབ་ཕྱོགས་རྒྱལ་ཁབ་དང་ལྷག་པར་དུ་དམངས་གཙོའི་ལམ་ལུགས་དང་ཨ་འགྲོ་བ་མིའི་ཐོབ་ཐང་དང་དེ་ཚོ་དེ་ཚོ་ལ་ཡང་ཁོ་གཉིས་ཆར་ག་ཞེ་པོ་ཅིག་ད་འཇིགས་སྣང་བྱེད་ཡག་ཆགས་བསྡད་ཡོད་རེད་རྒྱ་ནག་ད་ཇོ་མོ་ཁོ་རང་ཚང་མའི་མཁྱེན་གསལ་རེད་ག་དུས་ཡིན་ནའི་གང་ལྟར་ད་རྒྱ་ནག་དམར་ཤོག་གི་ལམ་ལུགས་འདི་ལ་ཡ། ནུབ་ཕྱོགས་རྒྱལ་ཁབ་ཀྱི་བསམ་བློ་དང་དམངས་གཙོའི་བསམ་བློ་དེ་ཚོས་ཁོ་ཚོ་ལ་ཡང་གང་ལྟར་ཅིག་ཉེན་ཁ་བཟོ་ཡོང་ང་བསམ་པའི་སེམས་ཁྲལ་དང་དངངས་སྐྲག་དང་དེ་ཚོ་ག་དུས་ཡིན་ནའི་ད་རྒྱ་ནག་དམར་པོའི་གཞུང་གིས་གང་ལྟར་ཆབ་སྲིད་ཀྱི་ལས་ཀ་ག་རེ་བྱས་ནའི་ད་གཙོ་བོར་དེ་འདི་བྱས་ཨ་འདིའི་གཡས་གཡོན་ལ་ཡང་ད་གང་ལྟར་འཁྲབ་བྱས་བསྡད་ཡག་དེ་རེད་བ། ཨ་ད་ག་ནང་བཞིན་ཡིན་ན་ཕུ་ཏིན་ད་ག་ནང་བཞིན་གྱིས་ད་དཔེ་ཕུ་ཏིན་གྱི་དངོས་གནས་དམར་ཤོག་དེ་མ་རེད་ད་དུང་ཅིག་གིས་འོས་འདེམས་རྫུན་མ་རེ་བྱེད་ཁ་བྱེད་ཁོག་དེ་རེད་གང་ལྟར་དཔེ་ཕུ་ཏིན་ངོ་རྒོལ་བྱེད་མཁན་དེ་ག་མར་ལེན་བྱས་འབྱོར་བ་ད་འདི་ཡིན་ན་ཕུ་ཏིན་ཁོ་རང་མུ་མཐུད་བྱས་ཕུ་ཏིན་མི་སྒེར་ཁོ་རང་བྷི་ཀ་ཡ་དབང་ཆ་ཟིན་བྱས་བསྡད་ཡག་གི་ཁོའི་ལས་འགན་གལ་ཆེ་ཤོས་ཡིན་དུས་ཙམ་པ་ཡིན་ན་རྒྱ་ནག་དང་མཉམ་འབྲེལ་བྱས་ནུབ་ཕྱོགས་རྒྱལ་ཁབ་ལ་ཁ་གཏད་དང་ནུབ་ཕྱོགས་རྒྱལ་ཁབ་དང་རྒྱང་རིང་བསྡད་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་རེད་འདི་སོང་ཙང་ད་རིང་དཔེར་ན་ཆ་བཞག་ན་མཉམ་འབྲེལ་ཐོག་ལ་སྤེལ་བའི་བསྒྲགས་གཏམ་དེ་གའི་ནང་ལོགས་ལ་རྒྱལ་ཁབ་དེ་གཉིས་མཉམ་རུག་གི་ཐོག་ནས་ཚོན་ཁྲ་ཅན་གྱི་གསར་བརྗེ་དེ་ལ་ངོ་རྒོལ་བྱེད་ཀྱི་ཡིན་ཟེར་འདུག་པ་ད་ཚོན་ཁྲ་ཅན་གྱི་གསར་བརྗེ་གསུངས་པ་ནི་དུས་དུ་བ་བྱུང་བས་ཡིན་ན་དམངས་གཙོའི་ལས་འགུལ་དང་དེ་ཚོ་ལ་ཡང་ཟེར་གྱི་ཡོད་རེད་བ་བྱས་ཙང་དེ་ཡིན་ན་གསལ་པོ་ཞེ་པོ་ཅིག་ཆགས་བྱས་བསྡད་ཡོད་རེད་བསམ་གྱི་འདུག་རྒྱལ་ཁབ་དེ་གཉིས་དངོས་གནས

ཨུ་རུ་སུ་དང་རྒྱ་ནག། ཨ་མི་རི་ཀའི་བར་དེ་ལ་གི་འབྲེལ་བའི་སྐོར་ལ་ཡང་ཉམས་ཞིབ་ཞེ་པོ་གནང་མཁན་གྱི་མི་གལ་ཆེན་རིགས་བྱས་ད་དེ་སྔའི་གཞུང་ཚབ་ཟུར་པ་དང་འདི་འདྲ་མང་པོ་ཅིག་ལ་ཡ་བཀའ་འདྲི་གནང་བྱས་ཡིན་ན་ཁོ་རང་གིས་རྩོམ་རིང་པོ་ཞིག་བྲིས་ཤག་དེ་ཚོའི་ནང་ལོགས་ལ་ཚང་མ་ལོག་གི་ད་འདིའི་སྐོར་ལ་ཡང་ལྟ་ཚུལ་མ་འདྲ་ཁ་ཤས་ཤིག་ཡིན་ན་ཕན་ཚུན་མཐུན་གྲོགས་བྱེད་ཡག་གི་ད་དངོས་གནས་ཆ་རྐྱེན་ཚང་པ་འདུག་ཟེར་འདུག་ཁ་ཤས་ཤིག་ཡིན་ན་ཡོང་ཐབས་ཡོད་མ་རེད་ཟེར་མཁན་མང་པོ་འདུག་དཔེར་ན་ཆ་བཞག་པ་ཡིན་ན། རོ་པར་ཏེ་ལི་ཟེར་ཉན་ཅིག་ཁོ་རང་དེ་ཡང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་ཡོད་པའི་ཡིན་ནའི་ཞིབ་འཇུག་ཁང་ཅིག་གི་ནང་ལོགས་ལ་ཡང་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་སྐད་གྲགས་ཆེན་པོ་ཅིག་རེད། ཁོ་རང་གསུང་ཡ་བྱས་པ་ཡིན་ན་ཕལ་ཆེན་འདི་གཉིས་མཉམ་དུ་རང་དངོས་སུ་རང་ད་དེ་གཅིག་གི་ནེ་ཊོ་ནང་བཞིན་བྱས་བྱས་པའི་དེ་སྲིད་མིང་རྟགས་བཀོད་བྱས་ཡིན་ན་ཨ་ནི་དམག་དོན་གྱི་མཐུན་གྲོགས་རྒྱལ་ཁབ་ཟེར་དེ་དེ་ཕལ་ཆེན་བྱེད་ཐུབ་ཁག་པོ་རེད། ད་ཡིན་ན་ལས་གཅིག་བྱེད་ཀྱི་ཡིན་མདོག་མདོག་བྱས་བྱས་པ། ད་ག་རང་གི། ཕལ་ཆེན་ཁོ་རང་ཚོའི་དམིགས་ཡུལ་དེ་སྒྲུབ་ཐུབ་ཀྱི་རེད་ད་ཕལ་ཆེན་ཁོ་གཉིས་ཡིན་མཉམ་དུ་གཅིག་གི་དམག་དོན་ཐོག་ལ་ཡང་གཅིག་གི་ཟླ་སྒྲིལ་གཏང་གི་ཡིན་མདོག་མདོག་བྱས་པ་གས་ཡིན་ན་ད་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་ག་དུས་ཡིན་ན་ལས་བསམ་བློ་བཏང་ཡག་ཅིག་རྒྱ་ནག་ལ་ཡ་གནོན་ཤུགས་སྤྲད་པའི་སྐབས་ལ་བསམ་བློ་བཏང་ཡག་ཅིག་དང་ཡང་ཨུ་རུ་སུ་ལ་ཡ་གནོན་ཤུགས་སྤྲད་པའི་སྐབས་ལ་བསམ་བློ་བཏང་ཡག་ཅིག་ཆགས་ཀྱི་རེད་གལ་སྲིད་ནི་གལ་སྲིད་དངོས་གནས་དེ་འདྲ་རེ་བྱུང་བ་ཡིན་པ་ཡིན་ན། འཛམ་བུ་གླིང་གི་ད་ལྟའི་གནས་སྟངས་འདི་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་ཆེན་པོ་ཞིག་འགྲོ་སྲིད་པ་རེད་དེ་འདྲ་སོང་ཙང་ཕལ་ཆེན་ཨ་ད་ལྟའི་གནས་སྟངས་འདི་འདྲ་གཅིག་གི་འོག་ལ་ཡང་ཕལ་ཆེན་བསྡད་མདོག་ཁ་པོ་རེད་ཟེར་ཡག་གི་ཟེར་ཉན་དེ་མང་པོ་ཞིག་འདུག་ཨ་དེ་འདྲ་སོང་ཙང་ད་ཨུ་རུ་སུ་དང་རྒྱ་ནག་བར་དུ་ལ་དངོས་གནས་དམག་དོན་གྱི་མཐུན་གྲོགས་ཀྱི་རྒྱལ་ཁབ་ཅིག་འབྲེལ་བ་ཅིག་བཙུགས་བྱས་ཡིན་ན་རྒྱལ་ཁབ་དེ་གཉིས་བལྟ་ཞིབ་ཅིག་ད་འདི་ལོས་བལ་ཟུར་ཅིག་བྱེད་ཐུབ་རེད་མ་རེད་ཟེར་ན་ད་དེ་ཕལ་ཆེན་ངས་ཨ་འདི་རོ་པ་དེ་ལི་སི་ཁོ་རང་གིས་ཕལ་ཆེན་གཟིགས་དུས་དེ་ལ་ཡང་ངར་བྱས་པ་ནི་ཕལ་ཆེན་འདི་འདྲ་ཅིག་བྱས་མདོག་ཁ་པོ་རེད་བསམ་གྱི་འདུག་ད་ལྟའི་དགོས་མཁོ་དེ་འདྲ་མང་པོ་ཅིག་གི་ཆེད་དུ་ཡིན་ན་ཕ་ཚེ་རིང་ག་ཡིན་ན་རྒྱ་ནག་དང་ཨུ་རུ་སུའི་བར་དུ་ལ་ལ་ཡིན་ན་འབྲེལ་བ་དེ་ཕལ་ཆེན་དམ་ཟབ་ཚ་རུ་ཚ་རུ་འགྲོ་མདོག་ཁ་པོ་རེད་ད་ཡིན་ན་ལས་རྒྱུན་རིང་བསམ་བཏང་པ་ཡིན་ན་དངོས་གནས་ཀྱི་ཁོ་གཉིས་གཉིས་སྦད་དེ་མཐུན་གྲོགས་རྒྱལ་ཁབ་གཅིག་གི་ལོ་བཅུ་ཕྲག་མང་པོ་དང་བརྒྱ་ཕྲག་མང་པོ་མཉམ་དུ་བསྡད་བྱས་ཡིན་ན་ནུབ་ཕྱོགས་རྒྱལ་ཁབ་ལ་ཡ་མཉམ་རུབ་ཐོག་ནས་ཁ་གཏད་བཅག་ཉན་བྱས་བྱས་བསྡད་མདོག་ཁ་པོ་རེད་ཟེར་ན་ཕལ་ཆེན་ཁོ་རང་གཉིས་ཅག་གི་ཁེ་ཕན་ཆེད་དུ་ཕལ་ཆེན་ཆགས་མདོག་ཁ་པོ་མ་རེད་བསམ་ས་རེད་ཅེས་དེ་འདྲ་རེད་འདུག་བྱས་ཙང་དེ་རིང་ང་ཚོའི་ཨ་ནེ་པོཌ་ཁ་སི་ཊི་བསྐྱར་ཞིབ་ལས་རིམ་དེ་ད་ག་མཇུག་སྒྲིལ་གྱི་ཡིན། ལེ་ཚན་རྗེས་མ་དེ་གསན་རྒྱུ་མ་བསྙེལ་གནང་རོགས་གནང་ཐུགས་རྗེ་ཆེ།